ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པའི་ཚེས་བཅུ་གཅིག་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན་དེ་རིང་གི་ལས་རིམ་འདི་བཞིན་གོ་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་རེ་བཞི་གྲུབ་པ་དང་སྟབས་བསྟུན་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་བཙན་བྱོལ་བོད་མིའི་ལྟེ་གནས་བཞུགས་སྒར་རྡ་རམ་ས་ལར་ཡུ་རོབ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་ཀྱི་འཐུས་མིའི་ཚོགས་ཆུང་ཞིག་དང་མེག་སི་ཀོ་དང་ལི་ཐུ་ཨེ་ནི་ཡ་རྒྱལ་ཁབ་ཀྱི་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆུང་ཁག་སོ་སོ་བཅས་ཕེབས་ཏེ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་མོལ་དང་འབྲེལ་ཡོངས་གྲགས་བོད་དོན་རྒྱབ་སྐྱོར་མཚོན་པའི་གསར་འགོད་གསལ་བསྒྲགས་ཤིག་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཨ་མི་རི་ཀ་དང་རྒྱ་ནག་གི་ཐོག་འཐབ་ཇུས་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Mike Gallagher གྱིས་རྒྱ་ནག་གཞུང་གིས་བོད་མི་རིགས་རྩ་མེད་བཟོ་རྒྱུའི་སྲིད་བྱུས་ལག་བསྟར་བྱེད་བཞིན་པ་དེ་དག་ལ་ལམ་ལྷོང་རྩ་བ་ནས་ཡོང་རྒྱུ་མིན་པ་གསུམ་བཅུའི་དུས་དྲན་སྲུང་བརྩི་ཞུ་བའི་སྐབས་སུ་གསུངས་ཡོད་པའི་སྐོར་ལ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ། བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་སྲུང་བརྩི་བྱས་ནས་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་གོམ་བགྲོད་བྱས་ཡོད་པའི་སྐོར་ནེའུ་ཡོག་གྲོང་ཁྱེར་ནས་འདི་གའི་གསར་འགོད་པས་བཏང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་བཞིན་བོད་དང་ཡུ་རོབ་མཉམ་དུ་ཡོད་ཅེས་ཡུ་རོབ་ཁུལ་དུ་གནས་སྡོད་གནང་མཁན་བོད་མི་མི་གྲངས་ཆིག་སྟོང་ལྷག་ཙམ་ལྷན་འཛོམས་ཀྱིས་ཨི་ཏྲ་ལིའི་རྒྱལ་ས་རོམ་དུ་སྲུང་བརྩི་གཟབ་རྒྱས་ཞུས་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཁེ་ན་ཌའི་གྲོང་ཁྱེར་ཏོརོན་ཏོ་ནང་རྟེན་གཞི་བྱས་པའི་ཚོགས་པ་ཁག་ལྔ་ནས་མཉམ་རུབ་ཀྱི་ཐོག་ནས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་བཞིན་གོམ་བགྲོད་དང་སྐད་འབོད་ཀྱི་ལམ་ནས་སྲུང་བརྩི་ཞུས་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་བོད་ཀྱི་རྒྱལ་ས་ལྷ་སར་བོད་མི་མང་གིས་རྒྱ་ནག་གཞུང་གི་བཙན་འཛུལ་ལ་ངོ་རྒོལ་གྱེན་ལངས་བྱས་ནས་ལོ་ངོ་དྲུག་ཅུ་རེ་བཞི་འཁོར་ཡོད་ཅིང། ལོ་ངོ་དྲུག་ཅུ་རེ་བཞིའི་གོང་ཕྱི་ཟླ་གསུམ་པའི་ཚེས་བཅུའི་གནས་ཚུལ་དངོས་སུ་མྱོང་ཚོར་ཡོད་མཁན་བོད་གཞུང་དགའ་ལྡན་ཕོ་བྲང་གི་གཞུང་ཞབས་ཟུར་པ། ཤེལ་དཀར་གླིང་པ་ཚེ་དབང་རྣམ་རྒྱལ་ལགས་དང་ལྷན་དུ་སྐབས་དེ་དུས་ཀྱི་གནས་ཚུལ་ལ་ཕྱི་མིག་ཞུ་རྗེས་ཀྱི་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་རེ་བཞི་བསྒྲུབས་པ་དང་སྟབས་བསྟུན། ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་བཙན་བྱོལ་བོད་མིའི་ལྟེ་གནས་བཞུགས་སྒར་རྡ་རམ་ས་ལར། ཡུ་རོབ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་ཀྱི་འཐུས་མིའི་ཚོགས་ཆུང་ཞིག་དང། མེག་སི་ཀོ་དང་ལི་ཐུ་ཨེ་ནི་ཡ་རྒྱལ་ཁབ་ཀྱི་གྲོས་ཚོགས་ཀྱི་འཐུས་མི། བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆུང་ཁག་སོ་སོ་བཅས་ཕེབས་ཏེ། བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་མོལ་དང་འབྲེལ། ཡོངས་གྲགས་བོད་དོན་རྒྱབ་སྐྱོར་མཚོན་པའི་གསར་འགོད་གསལ་བསྒྲགས་ཤིག་གནང་འདུག་སྐབས་དེར་འདི་ག་རླུང་འཕྲིན་ཁང་གི་རྡ་སའི་གསར་འགོད་པའི་དྲི་བར་ལན་འདེབས་སུ་ཡུ་རོབ་མཐུན་ཚོགས་ཀྱིས་ཨ་མི་རི་ཀ་དང་འདྲ་མཚུངས་བོད་དོན་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་གཞག་ཐུབ་རྒྱུར་རེ་སྐུལ་འབད་བརྩོན་གནང་རྒྱུ་ཡིན་པ་ཡུ་རོབ་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆུང་གི་སྐུ་ཚབ་སྐུ་ཞབས་མི་ཀུ་ལཱས་པཱག་སཱ་ཡིས་གསུངས་འདུག། ཞིབ་ཕྲ་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཞུགས་སྒར་དྷ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་གཤམ་ལ་གསན་རོགས་གནང། ཡུ་རོབ་མཐུན་ཚོགས་ཀྱིས་བོད་དོན་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་གཞག་ཡོང་ཐབས་སུ་ཡུ་རོབ་མཐུན་ཚོགས་ལ་རེ་སྐུལ་གནང་ངེས་ཡིན་པ། ཡུ་རོབ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གིས་གསལ་སྟོན་གནང་ཡོད་པ། བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེར་སྐབས་བསྟུན་སྤྱི་ཟླ་གསུམ་པ་གི་ཚེས་པ་བཅུ་ཉིན་མ་བཙན་བྱོལ་བོད་མིའི་ལྟེ་གནས་བཞུགས་སྒར་དྷ་རམ་ས་ལ་ཁུལ་དུ་ཡུ་རོབ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་གི་གྲོས་ཚོགས་འཐུས་མི་གི་ཚོགས་ཆུང་ཟིག་དང་མེག་སི་ཁོ་དང་ལི་ཐུ་ཝེ་ནི་ཡ་རྒྱལ་ཁབ་ཀྱི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་བ་གི་ཚོགས་ཆུང་རེ་རེ་བཅས་ཕེབས་ཏེ་བོད་མི་གི་དབུ་ཁྲིད་གོང་ས་མཆོག་ལ་མཇལ་མོལ་དང་འབྲེལ། ཡོངས་གྲགས་བོད་དོན་རྒྱབ་སྐྱོར་མཚོན་པ་གི་གསར་འགོད་གསལ་བསྒྲགས་ཟིག་གནང་ནས་འདི་གའི་གསར་འགོད་པ་གི་དྲི་བ་ལ་ལན་འདེབས་གནང་སྐབས། ཡུ་རོབ་མཐུན་ཚོགས་ཀྱིས་ཨ་མི་རི་ཁ་དང་འདྲ་བར་བོད་དོན་དམིགས་བསལ་འབྲེལ་མཐུད་པ་ཟིག་བསྐོ་རྒྱུར་རེ་སྐུལ་འབད་བརྩོན་གནང་རྒྱུ་ཡིན་པ། ཡུ་རོབ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་སྐུ་ཚབ།

ཁོང་གིས་ཡིད་ཆེས་འཕེར་བ་ཡོང་ཐབས་འདི་རེ་སྐུལ་བྱེད་ངེས་ཡིན་པར་འགྲེལ་བརྗོད་གནང་གི་འདུག་ཅིང། ཡང་མེག་སི་ཁོ་རྒྱལ་ཁབ་ཀྱི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་སྐུ་ཚབ་སྐུ་ཞབས Salvador Caro Cabrera ལགས་ནས་ཀྱང། མེག་སི་ཁོ་རྒྱལ་ཁབ་ཀྱིས་ཡོངས་གྲགས་སུ་བོད་དོན་རྒྱབ་སྐྱོར་གྱི་ཕྱི་འབྲེལ་སྲིད་བྱུས་འཛིན་བཞིན་པར་འགྲེལ་བརྗོད་གནང་གི་འདུག། The delegation is working so Mexican foreign policy Support openly Tibetan cause། ཁོང་གིས་འཛམ་གླིང་གང་ས་དང་ཁྱད་པར་ལ་ཊིན་ཨ་མི་རི་ཁ་དང་ཨ་ཧྥི་རི་ཁ་བཅས་སུ་བོད་དང་འདྲ་བར། རྒྱ་ནག་གཞུང་གིས་བྱེས་སྡོད་མི་སེར་སྤེལ་བའི་རིང་ལུགས་ཀྱི་སྲིད་བྱུས་བཟུང་ནས། ནག་ཚལ་དང་གཙང་བོ་སོགས་ཀྱིས་མཚོན་པ་གི་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་གཏོང་གི་ཡོད་པས། ང་ཚོ་ཚང་མ་བོད་མི་དང་ཕྱག་སྦྲེལ་མཉམ་རུབ་ཀྱིས་རྒྱ་ནག་གི་སྲིད་བྱུས་འདི་རིགས་བཀག་འགོག་བྱ་གལ་ཆེན་པོ་དང་མེག་སི་ཁོ་གཞུང་གིས་ཡོངས་གྲགས་ཀྱི་ཐོག་ནས་བོད་དོན་རྒྱབ་སྐྱོར་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། ཡང་ལི་ཐུ་ཝེ་ནི་ཡ་གི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་སྐུ་ཚབ་པ། ཨ་རུ་ན་སི་བྷེ་ལེན་སི་ཀེ་སི་ལགས་ནས། ཁོ་ཚོའི་རྒྱལ་ཁབ་ནས་ཀྱང་བོད་དང་འདྲ་བའི་ཡོན་ཆོམ་འདེགས་དཀའ་སྡུག་མྱངས་ཡོད་པས། བོད་དོན་རྒྱབ་སྐྱོར་གནང་མཁན་མང་པོ་ཡོད་པ་འགྲེལ་བརྗོད་གནང་གི་འདུག།
Our Nations། have gone through similar trials and tribulations. ཁོང་གིས་ལི་ཐོ་བྷེ་ནི་ཡ་གི་ནང་གྲོས་ཚོགས་འཐུས་མི་དང་ཤེས་ཡོན་ཅན་ཚོགས་སྡེ་ཁག་འདྲ་མིན་སོགས་བོད་དོན་རྒྱབ་སྐྱོར་གནང་མཁན་མང་པོ་ཡོད་པ་ནི། བོད་དང་ང་ཚོ་ཆོས་ལུགས་དང་རིག་གཞུང་གོམས་གཤིས་མི་འདྲ་ནའང། བོད་དང་ང་ཚོ་གཅིག་མཚུངས་སུ་ཡོ་འཁྱོམ་དང་དཀའ་སྡུག་གི་ནང་ཚུད་མྱོང་ཡོད་པས། ཁྱེད་ཀྱི་འཐབ་རྩོད་ནི་ང་ཚོ་དང་གཅིག་པ་རེད་ཅེས་པ་གི་ཚུལ་གྱིས། ང་ཚོ་གཉིས་ཀ་གོད་ཆག་མྱོང་མཁན་གཅིག་མཚུངས་སུ་གྱུར་པ་གི་སྐྱིད་སྡུག་ཞིག་ཡོད་པ་རེད་ཅེས་འགྲེལ་བརྗོད་གནང་སོང་ལ། བོད་དོན་རྒྱབ་སྐྱོར་གནང་མཁན་གི་གྲོས་ཚོགས་འཐུས་མི་གི་ཚོགས་ཆུང་ཁག་གསུམ་དེས།

ཕན་ཚུན་འཁྲུག་འཛིང་དང་གསོད་རེས་གཏོང་བ་ནི་ནོར་འཁྲུལ་ཚབས་ཆེན་ཆགས་ཡོད། ང་ཚོའི་མི་རབས་མང་བོར་མཚོན་ཆ་བེད་སྤྱོད་བཏང་ནས་ཕན་ཚུན་གསོད་རེས་གཏོང་བཞིན་པ་འདི་ད་ཆ་མཚམས་འཇོག་རན་རེད། ང་ཚོ་མི་གཅིག་གྱུར་ཡིན་པའི་གོ་ལ་འདིར་སྤུན་མཆེད་ཕོ་མོ་ནང་བཞིན་གནས་དགོས་རྒྱུ་གལ་ཆེན་རེད་ཅེས་བཀའ་བསྩལ་གནང་འདུག་ཅིང། བོད་དོན་རྒྱབ་སྐྱོར་གནང་མཁན་གྱི་གྲོས་ཚོགས་འཐུས་མི་རྣམས་ཀྱིས ྋགོང་ས་མཆོག་གི་ཡང་སྲིད་གནད་དོན་ནི

ཨ་མི་རི་ཀ་དང་རྒྱ་ནག་གི་ཐོག་འཐབ་ཇུས་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Mike Gallagher གྱིས་རྒྱ་ནག་གཞུང་གིས་བོད་མི་རིགས་རྩ་མེད་བཟོ་རྒྱུའི་སྲིད་བྱུས་ལག་བསྟར་བྱེད་བཞིན་པ་དེ་དག་ལ་ལམ་ལྷོང་རྩ་བ་ནས་ཡོང་རྒྱུ་མིན་པ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་མངའ་ཁུལ་གྱི་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་ངོ་རྒོལ་རྔམ་སྟོན་གྱི་ལམ་ནས་སྲུང་བརྩི་ཞུ་བའི་སྐབས་སུ་གསུངས་ཡོད་པ། འདི་ག་རླུང་འཕྲིན་ཁང་གི་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།
ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་བོད་མིའི་གསུམ་བཅུའི་དུས་དྲན་སྒེར་ལངས་ཐེངས་དྲུག་ཅུ་རེ་བཞི་པ་འདི་འདི་ག་ཨ་རིའི་རྒྱལ་ས Washington DC ནང་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ལས་ཁུངས་མདུན་དབུ་འཛུགས་གནང་སོང། དེ་ཡང་ཐེངས་འདིའི་གསུམ་བཅུའི་དུས་དྲན་སྒེར་ལངས་ཐོག་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཨ་རི་དང་རྒྱ་ནག་ཐོག་གི་འཐབ་ཇུས་ཚོགས་ཆུང་གི་ཚོགས་གཙོ་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཞབས Mike Gallagher ལགས་ཆེད་ཕེབས་ཀྱིས། The CCP is still a threat. སྐབས་དེར་ཁོང་གིས་བོད་མི་ཚོར་གདུང་སེམས་མཉམ་བསྐྱེད་དང་སྦྲགས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་དམར་ཤོག་ཚོགས་པས་མེ་རྫས་ཀྱི་ནུས་པས་བོད་མིའི་ཐོག་དྲག་པོའི་བཙན་འཛུལ་བྱས་ཡོད་པ་དང་ད་ལྟ་སླར་ཡང་རྒྱ་ནག་གཞུང་གིས་བོད་མི་རིགས་རྩ་མེད་བཟོ་ཐབས་ཀྱི

བོད་གཞིས་ཀ་རྩེ་ནས་ཡིན་པའི་གཡང་མཚོ་ལགས་ཀྱིས་ཁ་པར་བརྒྱུད་ཕྱི་ཕྱོགས་སུ་འབྲེལ་བ་བྱས་ཡོད་པའི་ཉེས་མིང་འོག་ཁོང་འཛིན་བཟུང་བཙན་ཁྲིད་བྱས་པའི་གནད་དོན་ལུང་འདྲེན་གྱིས་རྒྱ་ནག་གཞུང་གི་ངོས་ནས་བོད་དེ་ཕྱི་ཕྱོགས་ཀྱི་རྒྱལ་ཁབ་ནས་འབྲེལ་བ་མེད་པ་བཟོ་ཐབས་བྱེད་བཞིན་པ་དེ་ཡི་རྐྱེན་གྱིས་བོད་ཀྱི་གནད་དོན་དེ་ཡང་ནས་ཡང་དུ་གླེང་དགོས་པ་དེ་གལ་ཆེན་པོ་ཡིན་པ་གསུངས་སོང། གཞི་རྩའི་སྐུ་ཞབས Mike Gallagher ནི་གསར་དུ་འདེམས་ཐོན་བྱུང་བ་སྐབས་བརྒྱ་དང་བཅོ་བརྒྱད་པའི་ཨ་མི་རི་ཀའི་གྲོས་ཚོགས་འོག་མས་རྒྱ་ནག་གིས་ཨ་རིར་འཐབ་ཇུས་ཀྱི་འགྲན་བསྡུར་བྱེད་བཞིན་པ་འགོག་ཐབས་སོགས་རྒྱ་ནག་གི་རྒྱ་སྐྱེད་རིང་ལུགས་ཀྱི་དམིགས་ཡུལ་འགོག་ཐབས་གཙོ་བོར་དམིགས་ཏེ་ཨ་རི་དང་རྒྱ་ནག་གི་འཐབ་ཇུས་ཚོགས་ཆུང་ཟེར་བའི་དམིགས་བསལ་ཚོགས་ཆུང་ཞིག་བཙུགས་ཡོད་པ་དེ་ཡི་ཚོགས་གཙོ་ཡིན་པ་རེད། On behalf of the United States Congress, our message to the Chinese Communist Party is that, ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚབ་ཞུས་ཏེ་ཁོང་གིས་སྐབས་དེར་རྒྱ་ནག་གཞུང་གིས་བོད་མི་རིགས་རྩ་མེད་གཏོང་རྒྱུའི་སྲིད་ཇུས་ལག་བསྟར་བྱེད་བཞིན་པ་རྣམས་ལམ་ལྷོང་ཡོང་རྒྱུ་མིན་པ་ནན་བརྗོད་གནང་སོང། གཞི་རྩའི་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་དུ་རྟེན་གཞི་བྱས་པའི་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་གསུམ་པའི་ཚེས་དགུ་ཉིན་འཛམ་གླིང་ནང་གི་རྒྱལ་ཁབ་དང་ཡུལ་ལུང་སོ་སོའི་རང་དབང་དང་དམངས་གཙོའི་གནས་བབ་གསལ་བའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོ་འཁོར་སྙན་ཐོ་ཤོག་གྲངས་སུམ་ཅུ་སོ་བརྒྱད་ཅན་ཞིག་འདོན་སྤེལ་བྱས་ཡོད་པ་དེའི་ནང་རྒྱ་ནག་ནི་འཛམ་གླིང་ནང་ཆབ་སྲིད་དང་སྤྱི་དམངས་ཀྱི་རང་དབང། རྡོག་རྫིས་གཏོང་མཁན་ཆེས་སྡུག་ཤོས་གྲས་སུ་མིང་འདོན་བྱས་ཡོད་པ་མ་ཟད་བོད་ནི་རང་དབང་སྐྱོ་ཤོས་ཀྱི་ཡུལ་ལུང་ཨང་དང་པོར་མིང་འདོན་བྱས་ཡོད་པ་རེད། དེ་ཡང་འདི་ག་ཨ་རི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་རྒྱ་ནག་གཞུང་ཚབ་ལས་ཁུངས་མདུན་གྱི་མཛད་སྒོ་གྲུབ་རྗེས་ཨ་རིའི་ཕོ་བྲང་དཀར་པོ་བར་ཞི་བའི་གོམ་བགྲོད་ཀྱི་ལས་འགུལ་མུ་མཐུད་སྤེལ་གནང་ཡོད་པ་རེད།

ཡང་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་བཞིན། བོད་དང་ཡུ་རོབ་མཉམ་དུ་ཡོད་ཅེས་ཡུ་རོབ་ཁུལ་དུ་གནས་སྡོད་གནང་མཁན་བོད་མི་མི་གྲངས་ཆིག་སྟོང་ལྷག་ཙམ་ལྷན་འཛོམས་ཀྱིས་ཨི་ཏྲ་ལིའི་རྒྱལ་ས་རོམ་དུ་སྲུང་བརྩི་གཟབ་རྒྱས་ཞུས་ཡོད་པའི་སྐོར་ལ་འདི་གའི་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཡུ་རོབ་ཁུལ་བཅའ་བཞུགས་གནང་མཁན་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཐུན་མོང་ནས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་འདི་བོད་དང་ཡུ་རོབ་མཉམ་དུ་ཡོད་ཅེས་ཨི་ཏྲ་ལིའི་རྒྱལ་ས་རོམ་གྱི་སྐད་གྲགས་ཡོད་པའི་ས་གནས་སུ་གཞི་རྒྱ་ཆེན་པོའི་སྒོ་ནས་གནང་སོང། དེ་ཡང་སྤྱི་ཟླ་གསུམ་པའི་ཚེས་བཅུའི་ཉིན་རྒྱབ་ཆུ་ཚོད་དང་པོ་དང་ཕྱེད་ཀའི་ཐོག་ཡུ་རོབ་མངའ་ཁུལ་གྱི་བོད་རིགས་ཚོ་སྡོད་གནས་ཡུལ་རྒྱལ་ཁབ་ཁག་ནས་ཁྱོན་བསྡོམས་མི་གྲངས་ཆིག་སྟོང་ཙམ་ཨི་ཏྲ་ལིའི་རྒྱལ་ས་རོམ་གྱི་སྐད་གྲགས་ཡོད་པའི་ལམ་གཞུང་པི་ཛེ་ཡ་འདེ་ལ་ཞེས་པར་ལྷན་འཛོམས་ཀྱིས་གོམ་བགྲོད་གནང་རྗེས་ཚང་མ་མཉམ་དུ་མི་མང་ལངས་གླུ་བཏང་སོང། ལོངས་ཤོག་ལོངས་ཤོག་བོད་མི་དང། མཚམས་འདིར་ཐེངས་འདིའི་ལས་འགུལ་དེའི་ཐོག་གསུང་བཤད་གནང་མཁན་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ནས་འབོད་སྒྲ་གསུམ་སྒྲོག་འགྲེལ་གནང་སོང། ང་ཚོའི་དེ་ལ་ཡང་ཅིག་སུང་ཚིག་བྱེད་དགོས་ཡས་དེ། རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་བོད་ལ་འཛིན་པའི་གྱི་ནོར་འཁྲུལ་ཅན་གྱི་སྲིད་བྱུས་དེ་གྱད་ལ་ཡང་ཅིག། ག་ཟེར་དགོས་རེད་ངོས་འཛིན་པའི་ཐོག་ནས་ཨན་ནི་འགན་འཁུར་དགོས་ཀྱི་ཡོད་ཟེར་ཡས་དེ་ང་ཚོའི་ཀྱི་ད་ག་ཟེར་དགོས་རེད་འབོད་སྒྲ་དང་པོ་དེ་ཆགས་ཀྱི་ཡོད། གཉིས་པ་དེ་ལ་ཡང་ཨན་ནི་བོད་ཀྱི་འཐབ་རྩོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཨན་ནི་ནང་ཁུལ་གྱི་གནས་ཚུལ་ཞིག་མ་ཡིན་པ་རྒྱལ་སྤྱིའི་གྱི་གནས་ཚུལ་ཡིན་པ་དེ་ལ་ངོས་འཛིན་དགོས་ཀྱི་ཡོད་ཨན་དེ་ཡིན་དུས་ཙ་ནས་ཨན་ནི་བོད་ཀྱི་ཐོག་ལ་ཡང་ཨན་ནི་ཅིག་བདེན་པ་མ་ཡིན་པའི་གྱི་མནར་གཅོད་དང་ཨན་ནི་ཅིག། མི་ཆོས་ལས་འདས་པའི་ཀྱི་ཨན་ནི་ཅིག་བདེ་སྡུག་བོད་མི་ཚོ་མྱངས་བསྡད་པ་དེ་ལ་ཡང་བདེན་པའི་རྒྱབ་ལངས་བྱེད་དགོས་ཀྱི་ཡོད། མཉམ་འབྲེལ་རྒྱལ་ཚོགས་ཡིན་ནའང་བདེན་པའི་རྒྱབ་ལངས་བྱེད་དགོས་ཀྱི་ཡོད་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཡིན་ནའང་དེ་ལ་ཡང་བདེན་པའི་རྒྱབ་ལངས་བྱེད་དགོས་ཀྱི་ཡོད། འདི་ང་ཚོའི་ཀྱི་འབོད་སྒྲ་གཉིས་པ་དེ་ཆགས་ཀྱི་ཡོད། གསུམ་པ་དེ་ལ་ཡང། ད་ང་ཚོའི་གི་ས་ག་སོག་རེད་བོད་གི་མ་འོངས་སོན་རྩ་ཨ་ནི་ཆིག་ས་ཡ་ལ་ཉེ་བ་ཆིག་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གི་ད་གང་བྱས་བསམ་བློ་འགྱུར་བ་བཏང་བྱས་མ་འོངས་པ་རྒྱ་མི་བཟོ་ཡས་གི་ཐོག་ལ་ཡ་ཨ་ནི་ཆིག་ཕ་མའི་འཁྲིས་ནས་ཚུར་བཀོག་བཞག་པ་དེ་གས་ལ་ཡ་ཨ་ནི་ང་ཚོའི་གི་ད་བོད་གི་སྤུ་གུ་ཚོ་ལ་ཡ་སོ་སོའི་གི་ཨ་ནི་ཡུལ་སྐད་གི་ཐོག་ནས་སོ་སོའི་ཕ་མའི་འཁྲིས་ལ་ཡ་ཨ་ནི་སློབ་སྦྱོང་བྱེད་ཡས་དང། འདི་གས་ཀྱི་ང་ཚོ་ལ་ཡ་ཐོབ་ཐང་དགོས་ཀྱི་ཡོད་ཅེས་བྱས་ད་འདུག་ཞེས་བྱས་འབོད་སྒྲ་ཅིག་འདུག་ཆགས་བསྡད་ཀྱི་ཡོད་རེད། རྒྱ་ནག་གུང་ཁྲན་ཏང་གིས་བོད་ལ་འཛིན་པའི་སྲིད་བྱུས་འདི་དུས་དང་རྣམ་པ་ཀུན་ཏུ་ནོར་འཁྲུལ་ཁོ་ནའི་ཕྱོགས་སུ་བསྐྱོད་དེ་དེང་དུས་རབས་ཉེར་གཅིག་གི་ནང། བོད་རིགས་བྱིས་པ་ཆུང་ངུའི་དུས་ནས་ཕ་མ་དང་ཁ་བྲལ་ཏེ་བོད་རིགས་ཀྱི་ངོ་བོ་རྩ་མེད་བཟོ་ཐབས་ཀྱི་སྲིད་བྱུས་དེ་དག་འཕྲལ་དུ་མཚམས་འཇོག་དགོས་ཅེས་ནན་བརྗོད་གནང་རྗེས

དེ་བཞིན་བོད་ཀྱི་གདོད་མའི་ཁོར་ཡུག་ལ་སྔར་ལས་ལྷག་པའི་དོ་སྣང་གནང་གི་ཡིན་ཞེས་གསུངས་པའི་རྗེས་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ནས་དེ་ལྟར་གསུངས་སོང། ཁོང་ནས་གསུངས་སོང། ཟླ་ཉིན་ཨི་ཐ་ལི་ལ General Election གྱི་རྒྱལ་ཡོངས་འོས་བསྡུ་གནང་པ་རེད། གཞུང་གསར་པ་ཕེབས་བསྡད་རེད། གྲོས་ཚོགས་ཀྱི་འཐུས་མི་གསར་པ་ཕེབས་བསྡད་རེད། ཨི་ཐ་ལི་ལ་ང་རང་ཚོའི་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་རྙིང་པ་མང་པོ་ཅིག་འོས་ཤོག་ཐོབ་མི་འདུག། ཡིན་ནའང། ཇི་ནི་ཝ་སྐུ་ཚབ་དོན་གཅོད་ངོས་ནས་དུས་དང་རྣམ་པ་ཀུན་ཏུ་ས་གནས་ཀྱི་བོད་རིགས་ཚོགས་པ་རེད། Associazione Italia Tibet ཟེར་མཁན་གྱི་ཚོགས་པ་རེད་དེ་མ་ཟད་ཚོགས་པ་མང་པོ་གི་ཕྱར་བ་གྲི་མདོག་གི་ངོས་ནས་འབྲེལ་བ་རབ་དང་རིམ་པ་བྱེད་ཀྱི། ཁ་སང། སྤྱི་ཟླ་གསུམ་པ་ཏ་རིག་དགུ་གི་ཉི་མ། ཨི་ཏྲ་ལི་གྲོས་ཚོགས་གོང་མ་ལ།

མཇུག་ཏུ་ཐེངས་འདིའི་ལས་འགུལ་ལ་རམ་འདེགས་གནང་མཁན་སུད་སི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ནས་ཐེངས་འདིའི་ལས་འགུལ་ལ་མཉམ་ཞུགས་གནང་མཁན་ཚང་མར་དེ་ལྟར་ཐུགས་རྗེ་ཆེ་གསུང་གནང་མཛད་སོང།
སྐུ་ཚབ་འཐུས་མི་ཁག་མང་པོ་ཅིག་ཕེབས་ཤག་ཨ་ནི་ཁོ་རང་ཚོ་ཚང་མ་ལོ་ལེགས་ཅིག་ངེད་ང་རང་སྒེར་ངོས་ནས་དང་ལས་ཁུངས་ངོས་ནས་ཨ་ནི་ཐུགས་རྗེ་ཆེ་ཞུས་ཡོད། འདི་ཡིན་དུས་གང་ལེགས་རྩ་བའི་རོབ་རྩིས་ཅིག་བསྐྱོན་པ་ཡིན་ན་ཧ་ལམ། ཆིག་སྟོང། འདྲ་པོ་ཅིག་འཛོམས་ཤག་འདི་གལ་ཆེན་པོ་ཆགས་བསྡད་ཀྱི་འདུག་ཞུ་ཡག་ཡིན་རེད་བ། ཨ་ནི་ད་རིང་གི་ལས་འགུལ་ཧ་ཅང་གི་ཚགས་ཚུད་པོ་དང། ཨ་ནི་ཚང་མ་ལོ་མཉམ་ཞུགས་གནང་ཡག་གི་གོ་སྐབས་བཟང་པོ་ཅིག་ཐོབ་སོང་ཞུ་ཡག་ཡིན།
མཐའ་བསྡོམས་དུ་ལས་འགུལ་འདི་འགན་རྐང་བཞེས་མཁན་ཨི་ཊ་ལི་བོད་རིགས་ཚོགས་པའི་ཚོགས་གཞོན་ཆོས་གྲུབ་ལགས་ནས་ལས་འགུལ་སྔ་ཕྱི་བར་གསུམ་དང་ཆོག་མཆན་གནང་པ་ལྟར་ཚང་མ་ལེགས་གྲུབ་བྱུང་ཞེས་དེ་ལྟར་འགྲེལ་བརྗོད་གནང་གི་འདུག།
ད་ལྟ་ཚོགས་ས་འདི་ནམ་དུས་ཨི་ཊ་ལི་ཁོ་རང་ཚོའི་རྒྱལ་ཡོངས་ཀྱི་གཞུང་འབྲེལ་གྱི་མཛད་སྒོ་ཆེན་པོ་མ་གཏོགས་འདིའི་ས་ཆ་དེ་ཆོག་མཆན་གནང་གི་ཡོད་མ་རེད། བྱས་ཙང་འདིའི་ས་ཆ་དེ་དེ་འདྲའི་གལ་ཆེན་པོ་བྱུང་སོང་ང་ཚོ་ལ་འདི་རག་བྱེད་དུས་གང་ལ་ཨ་ནི། ཡང་དེ་ལ་ཆོག་མ་ཆོག་མང་པོ་བྱུང་ཡོད་དུས་འདི་འདྲའི་སེམས་ཁྲལ་བྱུང་ད་ལེ་ཨ་ནི་བར་ཆད་མེད་བའི་ཐོག་ནས། ཨ་ནི་ལེགས་གྲུབ་ཅིག་བྱུང་བར་ང་རང་དགའ་ཚོར་དང་སྤོབས་པ་ཆེན་པོ་ཡོད་ཡོད། དེ་བཞིན་ཨི་ཊ་ལི་བོད་རིགས་ཚོགས་པའི་ཚོགས་གཙོ་ཚེ་རིང་ལགས་ནས་དེ་ལྟར་འབོད་སྐུལ་གནང་གི་འདུག།
དྲུག་གི་ཡོད་ཐུགས་རྗེ་ཆེ་གནང། ཨན་ཁྱེད་རང་ཚོ་ཚང་མ་མི་མང་ཚང་མ་སེམས་ཤུགས་མ་ཆག་རོགས་གནང་ཞུ་བ་ཡིན། ཨན་དཔའ་བོ་ཆང་བོ་ང་ཚོ་བོད་བ་རེད་ནང་པ་ཆོས་གི་ཨན་རྒྱལ་བ་མཆོག་བཀའ་དྲིན་གྱིས་འཛམ་གླིང་ཚང་མ་ང་ཚོ་ཧ་གོ་རེད་དེ་གི་ཨན་ཁྱེད་རང་ཚོ་གོ་སྒྲིག་ཧ་ལས་པ་རེད་ད་སེམས་པའི་ནང་བཞག་རོགས་གནང་ཞུ་བ་ཡིན།

ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་བར་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་གནང་སོང། ནིའུ་ཡོག་གྲོང་ཁྱེར་དུ་སྲུང་བརྩི་བྱས་པའི་སུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པའི་མཛད་སྒོའི་སྐུ་མགྲོན་དུ། བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ཕེབས་ཡོད་པ་ལྟར། ཁོང་གིས་བཀའ་ཤག་གི་གསུང་འཕྲིན་སྒྲོག་སྦྱང་གནང་བའི་རྗེས་སུ། ཨ་རིའི་ནང་བཞུགས་མཁན་ཚོས་ད་ལྟའི་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་དུ་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་གསར་པ་ཐོན་པར་གཏན་འབེབས་ཡོང་ཐབས་ལ་ཚང་མས་ཤུགས་སྣོན་རྒྱག་དགོས་པའི་སྐོར་གསུངས་སོང། ད་ལན་གྱི་ཁྲིམས་འཆར་དེ་ཡག་པོ་བཟོས་པ་ཡིན་ན། ད་འཛམ་བུ་གླིང་ནང་ལ་རྒྱ་ནག་ལ་ཡང་ལྟ་སྟངས་ཀྱི་འགྱུར་བ་འགྲོ་གི་ཡོད་རེད་ང་ཚོ་གོ་སྐབས་བཟང་པོ་འདུག་གོ་སྐབས་བཟང་པོ་འདུག་ལབ་དགོས་རེད། ཁྲིམས་འཆར་དེ་ལ་བལྟས་པ་ཡིན་ན་བོད་པའི་གི་ང་རང་ཚོ་ལོ་རྒྱུས་ཐོག་ནས་རང་བཙན་ཡིན་པ་དང། ད་ལྟའི་གི་བོད་ཀྱི་དཀའ་རྙོག་དེ་སེལ་མེད་པ། རྒྱལ་སྤྱིའི་གི་ཁྲིམས་དོན་འོག་ནས་དཀའ་རྙོག་དེ་སེལ་རྒྱུ་ཡིན་པ་ཨ་ནི་བོད་མི་ཚོ་ལ་སོ་སོ་རང་ཐག་རང་གཅོད་གི་ཐོབ་ཐང་ཡོད་པ་དེ་གསལ་བོ་ཅིག་བཀོད་ཡོད་རེད་ད་ང་རང་ཚོ་ལ་ལག་པ་ལ་ཡོད་རེད་ཁྲིམས་འཆར་དེ་འགྲོ་དང་མ་འགྲོ། དེ་ཡིན་དུས་ཁ་སང་ནིའུ་ཇར་སིའི་གི་ད་ལྟ་འགན་འཁྱེར་མཁན་ཚོ་ལ་ཞུས་ཡིན་དེ་ག་ནང་བཞིན་ཤུགས་སྐྱོན་རོགས་བྱེད་ཅེས་བྱས་ཞུ་ཡ་ཡིན། ཨ་ནི་གོ་སྐབས་དེའི་བརྒྱུད་ནས་ད་ལྟ་ཨ་རི་ནང་ཡོད་པའི་ད་ང་ཚོ་བོད་རིགས་སྤྱི་མཐུན་ཚོགས་པ་ཡིན་ནའང་རེད། བོད་པ་ཚོ་ཚང་མས་གི་སོ་སོ་གི་དོན་དག་དེ་སོ་སོ་གི། འགན་འཁྱེར་བའི་ཐོག་ནས་ཨ་ནི་དེ་ལ་ཡ། སོ་སོའི་གི་འཐུས་མི་ལ་ཡ་འབྲེལ་བ་བྱེད་ཆེད་ཤུགས་རྒྱག་རོགས་བྱེད་ཅེས་བཅའ་འདི་འབུལ་དགོས་བྱུང་བ་ཡིན། སུམ་བཅུའི་དུས་དྲན་ཐོག་ཁེ་ན་ཌའི་ཨོན་ཊ་རི་ཡོ་གྲོས་ཚོགས་འཐུས་མི་བོད་རིགས་བུ་ཁྲིད་དཀར་པོ་ཆེ་ལགས་ཕེབས་ཡོད་པ་དང། ཁོང་མོས་སུམ་བཅུའི་དུས་དྲན་གྱི་ལོ་རྒྱུས་སྐོར་དང་འབྲེལ་ནས་རྒྱ་ནག་གཞུང་གིས་བོད་ནང་མུ་མཐུད་ནས་བོད་མི་རིགས་རྩ་མེད་བཟོ་ཐབས་གནང་གི་ཡོད་པའི་དུས་སྐབས་འདིར། བོད་མི་ཚོས་རྡོག་རྩ་གཅིག་སྒྲིལ་གྱི་སྒོ་ནས་རྒྱ་ནག་གཞུང་ལ་འཐབ་རྩོད་བྱེད་དགོས་པའི་སྐོར་གསུངས་གནང་སོང། ལྔ་བཅུ་ང་དགུ་ལོ་ནས་ད་ལྟ་བར་དུ་རྒྱ་དམར་ཕྱོགས་གཞུང་གིས་བོད་འདི་ཆབ་སྲིད་བརྒྱུད་ནས་དཔལ་འབྱོར་བརྒྱུད་ནས་རིག་གཞུང་བརྒྱུད་ནས་ད་ག་ནང་བཞིན་མི་རིགས་དབྱེ་འབྱེད་དང་བོད་ནང་གི་བོད་མི་སོ་སོའི་ལུང་པའི་ནང་ལ་གྲངས་ཉུང་མི་རིགས་བཟོ་ཡ་ཐབས་ཤེས་གང་ཡོང་ཅི་ཡོང་བྱས་ཡོད་རེད། ང་ཚོའི་དགྲ་བོ་རྒྱ་ནག་གཞུང་འདི་སྟོབས་ཆེན་རྒྱལ་ཁབ་ཆེན་པོ་ཅིག་ཡིན་དུས་ང་ཚོ་ཚང་མ་རྡོག་རྩ་གཅིག་སྒྲིལ་བྱས་ནས་བོད་དོན་ཐོག་ལ་ལས་འགུལ་ག་འདྲ་ཅིག་སྤེལ་བ་ཡིན་ན་མཉམ་རུབ་ཐོག་ནས་གནང་དགོས་པ་དེ་གལ་ཆེན་པོ་མཐོང་གི་འདུག། ཡང་བོད་རང་དབང་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་བོད་མི་ཚོ་ཕྱི་ཡུལ་གྱི་རྒྱལ་ཁབ་གང་དུ་བསྡད་ཡོད་ཀྱང་བོད་ཡུལ་དྲན་པའི་ཡུལ་ནས་བརྗེད་མི་རུང་ཞིང། ནམ་ཞིག་བོད་ལ་ལོག་ཐུབ་རྒྱུའི་ཆེད་དུ་བོད་རིགས་ཡོད་ཚད་ཀྱིས་ལས་འགུལ་སྤེལ་ནས་འཐབ་རྩོད་བྱེད་དགོས་པའི་སྐོར་གསུངས་གནང་སོང། རྒྱལ་ཁབ་སྟོབས་ཆེན་ཨ་རི་འདྲ་བོ་དེ་འདྲས་ཅིག་ནང་ལ་ཡང་ཁྱེད་རྣམ་ཚོ་འགའ་ཤས་ལ་ཡང་ནང་ཡོད་གི་རེད་མོ་ཊ་ཡོད་གི་རེད་ལས་ཀ་ཡག་པོ་ཡོད་གི་རེད་དུག་ལོག་ཡག་པོ་གོན་ཡོད་གི་རེད་ཡིན་པ་ཡིན་ནའི་སོ་སོའི་ཕ་ཡུལ་རྩ་བ་ཉིད་ནས་མ་བརྗེད་པ་བྱེད། སོ་སོའི་ལུང་པ་དེ་ཕ་ཙི་ཅིག་རྒྱ་མིའི་འོག་ལ་བཞག་ཨ་ནི་ཚུར་ཕྱོགས་ལ་ཡང་སོ་སོའི་ཅིག་གི་གནས་སྟངས་རུ་ཡག་པོ་ཆགས་བྱས་ཧང་སང་རྩ་བ་ཉིད་ནས་བསྡད་རྒྱུ་ཡོད་མ་རེད།
དེ་བཞིན་ནིའུ་ཡོག་གྲོང་སྡེ་ཉི་ཤུ་རྩ་དྲུག་པའི་འཐུས་མི། ཇུ་ལི་ཝང་ལགས་ཀྱིས་ཀྱང། ཁོང་མོ་མུ་མཐུད་ནས་ནིའུ་ཡོག་ཁུལ་དུ་གནས་ཡོད་པའི་བོད་མི་རྣམས་དང། བོད་དོན་ཐོག་ལ་མུ་མཐུད་ནས་རྒྱབ་སྐྱོར་བྱེད་འདོད་ཡོད་པའི་སྐོར་གསུངས་ཤིང། དེ་བཞིན་རྒྱ་རིགས་མང་གཙོ་དོན་གཉེར་བའི་སྐུ་ཚབ། ཁྲིན་ཁྲང་ལགས་ཀྱིས་ཀྱང་གསུམ་བཅུའི་དུས་དྲན་ཐོག་རྒྱབ་སྐྱོར་གྱི་གཏམ་བཤད་སྤེལ་ཞིང། སྤྱི་ཟུར་རྨོག་རུ་བསྟན་པ་ལགས་ཀྱིས་བོད་ནང་གི་ཆབ་སྲིད་བཙོན་པ་རྩོམ་པ་པོ་སྒོ་ཤེས་རབ་རྒྱ་མཚོ་བཙོན་གྲོལ་གཏོང་དགོས་པའི་སྐོར་དང། སྤྱི་ཟུར་ངག་དབང་ཐར་པ་ལགས་ཀྱིས་རང་ལུས་མེ་སྲེག་གཏོང་གནང་མཁན་གླུ་གཞས་སྒྱུ་རྩལ་བ་ཚེ་དབང་ནོར་བུའི་ནང་མིའི་སྐོར་དང་འབྲེལ་ནས། བོད་ནང་གི་གནས་བབ་སྐོར་ལ་གཏམ་བཤད་ཀྱང་སྤེལ་གནང་སོང། ཨ་མེ་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་གྱུར་སྦྱིན་པ་ཡིན།

ལས་འགུལ་གྱི་སྐུ་མགྲོན་གཙོ་བོར་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་སྒར་ནི་ཇེ་ནིས་ལགས་དང། ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས། དེ་བཞིན་ས་གནས་བོད་རིགས་ཚོགས་པའི་ཚོགས་མི་བརྒྱ་ཕྲག་ཁ་ཤས་ལྷན་འཛོམས་ཀྱི་ཐོག་ནས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་སྲུང་བརྩི་གཟབ་རྒྱས་ངང་ཞུས་བཞག། ཅེས་ཁེ་ན་ཌའི་གྲོང་ཁྱེར་ཀྲོན་ཀྲོ་ནས་འདི་གའི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གཤམ་ལ་གསན་རོགས་གནང། ཁེ་ན་ཌའི་གྲོང་ཁྱེར་ཀྲོན་ཀྲོ་ནང་རྟེན་གཞི་བྱས་པའི་ཚོགས་པ་ལྔས་མཉམ་རུབ་ཀྱི་ཐོག་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་བཞིན་སྲུང་བརྩི་ཞུས་གནང་སོང། དེ་ཡང་སྤྱི་ཟླ་གསུམ་པའི་ཚེས་བཅུ་ཉིན་ཁེ་ན་ཌའི་གྲོང་ཁྱེར་ཀྲོན་ཀྲོ་ནང་རྟེན་གཞི་བྱས་པའི་ཨོན་ཁྲེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པ་དང་ས་གནས་བུད་མེད་ལྷན་ཚོགས་ས་གནས་གཞོན་ནུ་ལྷན་ཚོགས། ཁེ་ན་ཌ་བོད་རང་བཙན་སློབ་ཕྲུག་ཚོགས་པ་ས་གནས་ཆུ་བཞི་སྒང་དྲུག་བཅས་ཚོགས་པ་ལྔ་ནས་མཉམ་རུབ་ཀྱི་གོ་སྒྲིག་འོག་མེ་སྲེག་པཱག་མདུན་དུ་སྐུ་མགྲོན་གཙོ་བོ་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་གྷར་ནར་ཇི་ནཱས་ལགས་དང་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་བཞིན་ས་གནས་བོད་མི་བརྒྱ་ཕྲག་ཁ་ཤས་ལྷན་འཛོམས་ཀྱིས་མི་ལོ་ཧྲིལ་པོ། དྲུག་ཅུ་རེ་བཞི་འཁོར་བའི་གསུམ་བཅུའི་དུས་དྲན་སྲུང་བརྩི་ཞུས་གནང་སོང། བོད་མིའི་སེམས་ཤུགས་དང་སྙིང་སྟོབས་དེ་བཞིན་མ་འོངས་པའི་བོད་མིའི་མདུན་ལམ་གང་བདེན་པ་བཅས་ནི་འགྲོ་བ་སྤྱི་དང་གཅིག་མཚུངས་ཀྱི་རང་དབང་ཡོད་དུས་བོད་མི་ཚོའི་སེམས་ཤུགས་དང་སྙིང་སྟོབས་མ་ཆག་པ་རྒྱུན་གནས་དགོས་པ་དང་འཐུས་མི་ཁོང་ནས་ཆབ་སྲིད་ཚོགས་པ་ཡོངས་ནས་བོད་རྒྱ་ཞི་མོལ་དང་འབྲེལ་བའི་སྐོར་ལ་རྒྱབ་སྐྱོར་གནང་བ་བཞིན་མུ་མཐུད་རྒྱབ་སྐྱོར་གནང་རྒྱུའི་ཆོད་སེམས་ཡོད་པ་དབུས་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་གྷར་ནར་ཇི་ནས་ལ་ནས་གསུངས་བྱུང།
དེ་མིན་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ནས་འཛམ་གླིང་གང་སར་དུས་དྲན་སྲུང་བརྩི་ཞུས་པ་བཞིན་བོད་ནང་དུ་འགྱུར་བ་དང་རང་དབང་ཞིག་མ་ཐོབ་བར་དུ་བོད་མི་ཚོས་འཐབ་རྩོད་རྒྱུན་འཁྱོངས་གནང་གལ་ཆེ་བ་སོགས་ཀྱི་འགྲེལ་བརྗོད་གནང་བྱུང། བཙུགས་ནས་བཙོན་པ་ཡོངས་སུ་ངེས་པར་དུ་གློད་བཀྲོལ་གཏོང་དགོས་རེད། ལྷག་པར་དུ་བོད་རྒྱ་ཞི་མོལ་ཞི་བའི་གི་ད་གྲོས་མོལ་བྱེད་དགོས་པ་དེ་རྒྱ་ནག་གཞུང་གི་ད་དེ་གི་ལས་འགན་ཆ་ཚང་རྒྱ་ནག་གཞུང་གིས་འཁུར་དགོས་ཀྱི་ཡོད་རེད། དེ་བར་དུ་ང་ཚོ་དུས་ནམ་ཡང་ང་ཚོ་མི་རེ་རྒྱུ་རྒྱལ་བ་ཡིན་ན་ཡང་ང་ཚོ་དུས་ནམ་ཡང་བོད་ཀྱི་རྩ་དོན་དེ་ང་ཚོ་ད་བློས་གཏོང་བྱེད་ཀྱི་མ་རེད།
དུས་དྲན་དང་འབྲེལ་བོད་ཁེ་གཉིས་ཀྱི་རྒྱལ་གླུ་བཏང་བ་དང་སྦྲགས་བོད་རྒྱལ་ཁབ་ཆེད་དུ་སྐུ་ལུས་མེ་སྲེག་གནང་མཁན་རྣམས་ལ་མྱ་ངན་གུས་འདུད་ཞུས་ནས་རིམ་པས། གསུང་འཕྲིན་སྒྲོག་སྦྱང་ཞུས་པ་དང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྐལ་བཟང་ཕུན་ཚོགས་ལགས་ནས་དུས་དྲན་དང་འབྲེལ་བའི་གསུང་བཤད་གནང་བ་བོད་ཀྱི་བདེན་མཐའ་མ་གསལ་བར་དུ་ནང་ཁུལ་གཅིག་སྒྲིལ་གནང་གལ་དང་བོད་པའི་སྐད་ཡིག་སྲུང་སྐྱོབ་དེ་བཞིན་ནང་ཁུལ་འཆམ་མཐུན་གྱིས་སྤྱི་དོན་སྔར་ལྷག་སྒྲུབ་གལ་ཆེ་བ་སོགས་ཀྱི་གཏམ་བཤད་གནང་བ་དང་ལས་འགུལ་དང་འབྲེལ་བའི་ཐོག། ཁོང་ནས་མུ་མཐུད་གསར་འགོད་པའི་བཅར་འདྲི་དང་ལེན་གནང་བར་འགྲེལ་བརྗོད་གནང་རྒྱུར། ཁོ་རང་གྲོ་རྒྱལ་ས་ལ་ཡང་ཨ་ནེ་གོམ་བགྲོད་ཕྱིན་དེ་ནས་རྒྱལ་ས་ནས་སྐོར་བརྒྱབ་རྗེས་ཨ་ནེ་རྒྱ་མིའི་གཞུང་ཚབ་ལ་ཡང་འདུག་བྱས་ནས་གོ་ཐོས་འགྲོ་བའི་གོམ་བགྲོད་བྱས་ཡིན། གསུམ་བཅུའི་དུས་དྲན་ཉིན་མོ་དང་སྟབས་བསྟུན་ནས་རྒྱ་ནག་གཞུང་ནས་བོད་ནང་བོད་མི་ཇི་ཙམ་དམར་གསོད་བཏང་བ་དང་བོད་ཀྱི་ཆོས་དང། རིག་གཞུང་རྩ་མེད་འགྲོ་བ་མི་ཡི་ཐོབ་ཐང་དང་ཆོས་དད་རང་དབང་མེད་པ་བཅས་ལ་གཞིགས་ནས་བཙན་བྱོལ་བོད་མི་ཚོས་གཞིས་ལུས་བོད་མི་ཚོའི་ཆེད་རྒྱ་གཞུང་གི་གདུག་རྩུབ་ལ་གདོང་ལེན་གནང་གལ་ཆེ་བ་འབྲེལ་ཡོད་ཚོགས་པ་ཁག་གི་མགྲིན་ཚབ་ནས་གཏམ་བཤད་གནང་བ་དང་ལྷན་དུ་ས་གནས་མི་མང་གསུམ་ལ་དུས་དྲན་དང་འབྲེལ་བའི་སྐོར་ལ། མྱོང་ཚོར་ཇི་བྱུང་བཀའ་འདྲི་ཞུས་པས་ཁོང་རྣམས་ནས་འགྲེལ་བརྗོད་གནང་རྒྱུར། ངའི་མིང་ལ་བསྟན་འཛིན་དབྱངས་འཛོམས་ལབ་ཀྱི་ཡོད། ག་ཅི་ཡིན་ལབ་ན་ད་བོད་ལ་བོད་ཁོ་ར་དཀའ་ངལ་ཞུ་ཡོད་ཁོང་ཚོ་ལ་འདི་འདྲ་བྱེད་ཀྱི་གོ་སྐབས་ཁོ་ར་ཡོད་མ་རེད། ཨ་ནི་ང་ཚོ་ཕྱིའི་རྒྱལ་ཁབ་ལ་ཨ་ནི་ཐོབ་ཐང་ཡོད་ཙང་ད་དེ་ཐེངས་གཅིག་ལ་ཨ་ནི་ང་དེ་བྱེད་ནི་ཨ་ནི་དེ་རིང་ང་དེ་ལ་སླེབས་པ་ཡིན།

མི་མང་མི་ཉུང་བ་ཞིག་ལྷན་འཛོམས་གནང་བ་དང་སྦྲགས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་བཞིན་ཁེ་ན་ཏར་བོད་མི་གནས་སྡོད་ས་གནས་ཨོ་ཏ་ཝ་དང་ཝན་ཁུའུ་བྷ། Calgary། བཅས་སུ་རྣམ་པ་འདྲ་མིན་གྱི་ཐོག་ནས་སྲུང་བརྩི་ཞུ་བཞིན་ཡོད་པ་ཡིན་འདུག། ཁེ་ན་ཏའི་གྲོང་ཁྱེར Toronto ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་མི་ལོ་བཅུ་ཕྲག་གཅིག་རིང་སྲིད་འཛིན་ཐེངས་གཉིས་བྱས་པའི་དེའི་རིང་ཐའེ་ཝན་གྱི་གནད་དོན་དང་དེ་བཞིན་རྒྱ་ནག་གིས་ར་ཤི་ཡར་རྒྱབ་སྐྱོར་བྱ་བཞིན་པ་དང་ཚོང་འབྲེལ་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སོགས་དང་འབྲེལ་བའི་ཐོག་ནས་ཨ་མི་རི་ཀ་དང་ལྷན་དུ་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་པ་སོགས་གདོང་ལེན་བྱ་དགོས་པ་མང་དག་ཞིག་ཡོད་པའི་སྐབས་དེར་ཁ་ས་རེས་གཟའ་པ་སངས་ཉིན་ཞི་ཅིན་ཕིང་གིས་རྒྱ་ནག་གི་ལམ་ལུགས་དང་འགལ་བའི་ཐོག་ནས་སྐབས་གསུམ་པའི་སྲིད་འཛིན་གྱི་ལས་ཁུར་འགོ་འཛུགས་བྱས་ཡོད་ལུགས་རོས་ཏྲ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག་དེ་ཡང་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཟེར་བའི་འཐུས་མི་ཧ་ལམ་སུམ་སྟོང་ཙམ་གྱི་ཚོགས་ཁང་ནང་སྲིད་འཛིན་གྱི་འོས་མི་གཞན་སུ་ཡང་མེད་པའི་གནས་སྟངས་འོག་ཐུན་མོང་གཅིག་གྱུར་གྱི་ཐོག་ནས་ལོ་གྲངས་དྲུག་ཅུ་རེ་དགུ་ལ་སླེབས་པའི་ཞི་ཅིན་ཕིང་ལ་རྒྱ་ནག་གི་སྲིད་འཛིན་ལ་བསྐྱར་དུ་འོས་འདེམས་བྱས་འདུག་པ་དང་འོས་བསྡུའི་བྱེད་སྒོ་དེ་ཆུ་ཚོད་གཅིག་རིང་སྤེལ་ཡོད་པ་དང་འཕྲུལ་སྒྲིག་བརྒྱུད་ནས་འོས་ཤོག་གྲངས་བཤེར་གྱི་ལས་དོན་དེ་ནི་སྐར་མ་བཅོ་ལྔ་ཡས་མས་ནང་ཚུད་ཚར་ཡོད་འདུག་ཁ་ས་རེས་གཟའ་པ་སངས་ཉིན་འོས་བསྡུའི་སྐབས་ཞི་ཅིན་ཕིང་གིས་སྲིད་བློན་གྱི་འོས་མི་ལི་ཆིང་དང་གླེང་མོལ་བྱས་ཡོད་པ་དང་ཁོང་ནི་དེ་རིང་རེས་གཟའ་པ་སངས་ཉིན་སྲིད་བློན་དུ་བསྐོ་བཞག་བྱ་རྒྱུ་ཡིན་འདུག་བདུན་ཕྲག་འདིའི་གཟའ་མཇུག་ཏུ་ཞི་ཅིན་ཕིང་གིས་སྲིད་བློན་གཞོན་པ་དང་དབུས་དངུལ་ཁང་ཆེན་མོའི་གཙོ་འཛིན་དང་དེ་བཞིན་བློན་ཆེན་གཞན་ཁག་བཅས་འོས་བསྡུའམ་ཐད་བསྐོས་བྱ་རྒྱུ་ཡིན་པ་རོས་ཏྲ་གསར་འགྱུར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བཞག། ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀས་རྒྱ་གར་དང་ལྷན་དུ་བཟོ་རིག་རིག་རྩལ་ཐོག་འབྲེལ་བ་བྱེད་ཤུགས་ཆེ་རུ་གཏང་རྒྱུ་ཡིན་པ་དང། རྒྱ་ནག་ནས་གློག་ཆས་ཡོ་བྱད་དང་ལྕགས་རིགས་ཀྱི་ཚོང་ཟོག་སོགས་ཉོ་རྒྱུ་མིན་ལུགས་ཨ་མི་རི་ཀའི་ཚོང་འབྲེལ་བློན་ཆེན་མཆོག་གིས་གསུངས་བཞག་དེ་ཡང་ཁ་ས་རོས་ཏྲ་གསར་འགྱུར་ལས་ཁང་གིས་རྒྱལ་ས་ལྡི་ལི་ནས་གནས་ཚུལ་སྤེལ་བར་གཞིགས་ན། ཨ་མི་རི་ཀའི་ཚོང་འབྲེལ་བློན་ཆེན་ཇི་ན་རཱེ་མོན་རྡོ་མཆོག་རྒྱ་གར་དུ་གཟིགས་སྐོར་དུ་ཕེབས་ཡོད་པ་དང། དེ་ནི་ཨ་མི་རི་ཀས་ཀམ་པུ་ཊར་མཁོ་ཆས Chips རྒྱ་ནག་ལ་ཕྱིར་ཚོང་བྱ་རྒྱུར་ཚད་བཀག་དམ་དྲག་བྱ་བཞིན་པའི་སྐབས་དེར་ཁོང་རྒྱ་གར་དུ་ཕེབས་པ་ཞིག་ཡིན་འདུག། ཨ་མི་རི་ཀས་ཀམ་པུ་ཊར་གྱི་མཁོ་ཆས Chips རྒྱ་ནག་ལ་འཚོང་བ་ཡིན་ན། རྒྱ་ནག་གིས་མཁོ་ཆས་དེ་དམག་དོན་རྒྱ་སྐྱེད་ཆེད་བེད་སྤྱོད་བྱས་ནས་དམག་དོན་ནུས་པ་ཇེ་ཆེར་གཏང་སྲིད་པའི་ཆ་ནས་དམ་དྲག་བྱས་པ་ཞིག་ཡིན་ལུགས་གསུངས་ཀྱི་ཡོད་པ་རེད། ཨ་མི་རི་ཀའི་ཚོང་འབྲེལ་དྲུང་ཆེ་རཱེ་མོན་རྡོ་མཆོག་གིས་རྒྱ་གར་གྱི་ཚོང་འབྲེལ་བློན་ཆེན་ཤི་རི་པིར་ཡེཤ་གུ་པལ་མཆོག་དང་མཇལ་འཕྲད་གནང་བའི་རྗེས་གསར་འགོད་ལྷན་ཚོགས་སར་རྒྱ་གར་ནི་བཟོ་ལས་རིག་རྩལ་གྱི་ཐོག་ཡིད་ཆེས་འཕེར་བའི་ཕྱག་སྦྲེལ་ཞིག་ལ་སོང། མ་འོངས་ཨ་མི་རི་ཀར་གློག་ཆས་ཆ་ཚང་ཕྱིར་ཚོང་མཁོ་སྤྲོད་བྱ་མཁན་རྒྱལ་ཁབ་ཞིག་ཆགས་སྲིད་ལུགས་གསུངས་བཞག་དེ་བཞིན་ཁོང་གིས་ཨ་མི་རི་ཀས་རྒྱ་གར་དང་ལྷན་དུ་འཕྲུལ་ལས་རིག་རྩལ་གྱི་ཐོག་འབྲེལ་བ་གཏིང་ཟབ་ཏུ་གཏོང་རྒྱུའི་ཐུགས་འདོད་ཆེན་པོ་ཡོད་པ་དང། རྒྱ་ནག་གིས་ཨ་རིའི་འཕྲུལ་ལས་རིག་རྩལ་དམག་དོན་ཆེད་བེད་སྤྱོད་བྱ་རྒྱུ་དེ་ཚོར་ང་ཚོས་དོ་སྣང་བྱ་རྒྱུ་ཡིན་ལ། དེ་ནི་ང་ཚོས་རང་ཉིད་སྲུང་སྐྱོབ་ཙམ་མིན་པར་མཐུན་ཕྱོགས་ཡུལ་གྲུ་དང་ཕྱག་སྦྲེལ་རྒྱལ་ཁབ་རྣམས་ཀྱི་སྲུང་སྐྱོབ་ཆེད་དུའང་རེད་ཅེས་གསུངས་བཞག་ཨ་མི་རི་ཀའི་ཚོང་འབྲེལ་དྲུང་ཆེ་ཆེན་མོ་ལྕམ་རཱེ་མོན་རྡོ་མཆོག་དང་ལྷན་དུ་ཨ་མི་རི་ཀའི་ཁེ་གཉེར་ལས་ཁང་བཅུ་ཡི་འཛིན་སྐྱོང་འགན་འཛིན་ཡང་རྒྱ་གར་དུ་ཕེབས་ཡོད་པ་དང། ཁོང་གིས་ད་དུང་ཨ་མི་རི་ཀའི་ཁེ་གཉེར་ལས་ཁང་ཁག་གིས་རྒྱ་གར་ལ་དོན་སྙིང་ལྡན་པའི་མ་འཛུགས་མང་པོ་འཛུགས་འཆར་ཡོད་ལུགས་གསུངས་བཞག་འོན་ཀྱང་འདིའི་ཐད་ལ་ད་ལྟ་ཁོང་གིས་ཞིབ་གསལ་གང་ཡང་གསུངས་མི་འདུག། དེ་རིང་གི་གླེང་མོལ་གྱི་ལེ་ཚན་ནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་བོད་ཀྱི་རྒྱལ་ས་ལྷ་སར།

ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ཟླ་བ་གསུམ་པའི་ཚེས་བཅུ་ཉིན། བོད་ཡུལ་མི་དམངས་ཀྱིས་བོད་ཀྱི་རྒྱལ་ས་ལྷ་སར་རྒྱ་ནག་གི་བཙན་འཛིན་ལ་ངོ་རྒོལ་བྱས་ནས་ད་གསུམ་བཅུའི་དུས་དྲན་གྱི་ཉིན་མོ་ཟེར་ཡས་ཅིག་ང་ཚོས་ད་ལྟ་ཡང་སྲུང་བརྩི་བྱེད་བཞིན་པ་རེད། ད་ད་ལྟའི་ཆར་ཡིན་ན། ཨ་ནེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གཙོས་པའི་བོད་མི་ཁྲི་ཕྲག་མང་བོ་རྒྱ་གར་དང་བཙན་བྱོལ་དུ་འབྱོར་ནས

རྒྱལ་བ་རིན་པོ་ཆེ་རྒྱ་མིའི་དམག་སྒར་ལ་ཡར་གཟིགས་མོར་གདན་འདྲེན་ཞུས་འདུག་ག་ལའོ། དེ་སྔོན་ནས་རྒྱལ་བ་རིན་པོ་ཆེས་ཞལ་བཞེས་གནང་འདུག་ག་ལས། འོ་འདི་མི་ཚོས་གོ་ནས་ཨ་ནི་རྒྱལ་བ་རིན་པོ་ཆེ་རྒྱ་མིའི་དམག་སྒར་ལ་མ་ཕེབས་རོགས་གནང་ཟེར་ཡ་ཡིས་ཕེབས་བཀག་ཞུ་ག་རེད། ཕེབས་ཀ་ཞུ་ག། ལ་ལས། ཕེབས་བཀག་ཞུ་གར་ཤོག་ཟེར་མཁན་དེ་ད་ཞུ་གོ་རེད་ད་དེ་དུས་ད་ཧོ་མར་བ། བཙོང་ཁང་ནང་ད་མི་མང་པོ་ཞོག་ལེ་ང་ཚོ་སྐད་ཆ་གོ་གོ་རེད་བ།

འདི་ཤེས་དགོས་ཟེར་ན་ད་ང་ཚོ་གོ་བོར་བ། ལགས། ད་ང་བསམ་བློ་འཁོར་བ་རེད་ད་ང་འདི་ལྟར་དྲ་བ་ཆགས་ནས་ང་འདི་འདི་མ་ཞུ་ན་འགྲིག་གི་མི་འདུག་ག་རེ་ཟེར་ཨ་ནི་ང་དངོས་གནས་བྱས་ན་ད་ཟིང་འཁྲུག་ལངས་འགྲོ་ཡོད་རེད་མི་སྒང་ག་བྲོས་ཡ་བྲོས་ཐུབ་པ་བྲོས་རྩིས་བྱེད་གི་བར་བ། ལགས། ང་བྲོས་དགོས་ཡོད་མ་རེད་ང་ཟིན་སྟོད་ས་སྐྱ་དགོན་པ་ས་མཚམས་རེད་བ། ལགས། ང་ལྷས་ས་རྟ་དང་རྟ་དྲེལ་ཅིག་དང་མ་སྐོང་ས་སྐྱ་དགོན་པ་ཐོན་འགྲོ་ངོས་ང་ཐོན་ཤག་ན།

བོད་ཚེས་དགུ་ལ། ཟིང་འཁྲུག་མ་ལངས་གོང་ཉིན་མ་གཉིས་ལ་གཞི་ནས་འབྱོར་ཕྱག་ཞུས་ནས་ཟིང་འཁྲུག་ནང་ཞུགས་པ་རེད། རེད་ད་སྐྱབས་མགོན་རིན་པོ་ཆེ་ཆིབས་བསྒྱུར་གནང་དེ་ཕྱི་ཟླ་གསུམ་པ་གི་ཚེས་བཅུ་བདུན་རེད་བ། རེད་རེད། ཚེས་བཅུ་བདུན་གི་དགོང་དག་བར་དེ་ཡང་རེད། ཨ་ནི་ད་ཁྱེད་རང་ཚོ་རྣམ་པ་ཚོ་གི་ག་འདྲས་ག་འདྲས་བྱས་ནས་ཧ་གོ་སོང་སྐྱབས་མགོན་རིན་པོ་ཆེ་ད་ཕར་ཆིབས་བསྒྱུར་གནང། དེ་ད་ག་ང་ཚོས་ང་ཚོས་ད་ཧ་གོ་དུས་ཕེབས་པ་འབྱོར་རེད་བ། ལའོ། ཨ་ནི་ང་ཚོ་དེ་དུས་བསྡད་ས་དེ་ངའི་སྐྱེས་དམན་གི་ནང།

ད་གསུམ་བཅུའི་དུས་དྲན་མུ་མཐུད་ནས་དྲན་གསོ་བྱེད་དགོས་ཡ་དང་མུ་མཐུད་ནས་སྐད་འབོད་བྱེད་དགོས་དེ་ངས་གལ་ཆེན་པོ་ཞིག་རེད་སེམས་དགོས་རེད་འདི་ག་རེ་ཟེར་ན་ངས་ལྟ་དུས་ནས་ད་ལྟའི་རྒྱ་མིའི་སྐད་ཆ་བཤད་ཡོང་ང། ལོ་རྒྱུས་ཀྱི་རྡོ་རིང་ཟེར་ཡོང་ང། ལའོ། ལོ་རྒྱུས་ཀྱི་རྡོ་རིང་ཆགས་ཀྱི་ཡོད་ད་ལྟའི། བོད་མང་ཚོགས་ཀྱི། བོད་མང་ཚོགས་ཁྲི་སྟོང་མང་པོ་ཁྲོམ་གཞུང་དུ་ཕྱིན་ནས་བོད་རང་བཙན་ཡིན་ཟེར་སྐད་འབོད་བྱས་པ་དེ་ལོ་རྒྱུས་རྩ་ཆེན་པོ་ཞིག་ཆགས་དགོས་རེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།